མྱུར་སྟབས་ཆེན་པོའི་གི་འགྱུར་བ་དེ་ཚོའི་ནང་ལ་ང་ཚོ་གི་ད་ལོ་གཞོན་པ་དེ་ཚོ་གནས་ཐུབ་ཡས་འཚོ་ཐུབ་ཡས་ག་རེ་དགོས་གི་རེད་ཟེ་སྐད་ཆ་དེ་བཤད་ཡོང་དུས་ད་དེ་རེད་ངས་དོན་དག་བབས་ས་དེ་རེད་ད་དེ་ག་རེ་དགོས་གི་རེད་ཟེ་དུས། སྔོན་མ་ནས་རྩ་ནས་བྱུང་མ་མྱོང་མཁན་གི་ད

འདི་ཐག་ཆོད་པ་ཡིན་ཙང་ད་ལྟ་ནས་བསམ་བློ་ཅིག་འཁོར་བ་ཡིན་ན། ད་ཚེ་འདི་ལ་ལས་ཀྱི་ད་འཕྲལ་གྱི་རྐྱེན་ག་རེ་ཡིན་ན་དེ་འདྲའི་ཕྱིར་ང་ཚོ་མཉམ་དུ་བསྡད་བསྡད་དུས། ད་ངས་ཁོ་ལ་ཕན་ཐོགས་ཡས་ཅིག། ཚེ་འདི་ལ་ཡིན་ན་ཁོ་འཆམ་མཐུན་གྱིས་སྐྱིད་པོ་ཞིག་བསྡད་མཇུག་མ་ཤི་སོང་ན་ཡང་ཁོ། སྐྱེ་བ་བཟང་ས་ཅིག་ལ་མ་གཏོགས་ངན་ས་ཅིག་ལ་མ་སྐྱེ་ཡས་ཀྱི་ཐབས་ལམ་ད་ལྟ་ནས་ཆོས་བྱེད་ལ་སོགས་པ་ལམ་ཁ་ཡག་པོ་ལ་བཏང་ཡས་ཟེར་བ་འདི་ད་ལྟ་བྱེད་འདུག་བ།

ཡར་ལངས་ནས་དྲི་བ་བཏང་ན་ཁྱོད་ཤེས་ཀྱི་མི་འདུག་ཟེར་ལབ་ཀྱིན་མཐོང་ཆུང་ཟུར་ཟ་བྱེད་ཀྱི་འདུག། སྤུ་གུ་དེ་ལ་ནུས་པ་ག་རེ་འདུག། འཇོན་ཐང་ག་རེ་འདུག་དེ་ངོས་ཟིན་ནས་དེ་ཡར་འཚར་བཅུག་ཡས་ཀྱི་ཐབས་ཤེས་ཅི་ག་བྱེད་ཀྱི་མི་འདུག་ཟེར་འདི་རེད་ད། བྱས་དུས་སྤུ་གུ་སོ་སོ་སོ་སོ་ལ་ནུས་པ་དང་འཚར་ལོངས་དེ་རེ་རེ་ཡོད་དུས།

ཡིག་ཚད་ནང་དེ་འདྲའི་གྲུབ་འབྲས་ཐོན་ཡོང་དུས་ཡིག་ཚད་མཐོན་པོ་ཞེ་པོ་ཅིག་ལེན་མི་འདུག་ན་ཁྱོད་སྐྱོ་བ་ལ་ཟེར་མཐོང་ཆུང་རྩ་བ་ཉིད་ནས་བཏང་རྒྱུ་ཡོད་མ་རེད། ཡིག་ཚད་ཨང་ཀི་མཐོན་པོ་ལེན་ན་ཡག་པོ་ཡིན་གྱི་རེད་དེ་འདི་ཙམ་གྱིས་མི་ཡག་པོ་ཆགས་པ་དང་མི་ཚེའི་ནང་སྐྱིད་པོ་ཆགས་པའི་རེ་བ་ཅི་ག་ཡོད་མ་རེད། རེད་བ། ལྷག་པར་དུ་དེང་སང་ཡིག་ཚད་བཏང་སྟེ་བཏང་ཡས་དུས་ཚོད་རྒྱ་གར་འདྲ་པོ་ཡིན་ན་གང་ཞིག་མ་གཏོགས་ད་རྒྱ་གར་འདྲ་པོ་ཡིན་ན། བརྒྱ་ཆ་བརྒྱ་ཐམ་པ་ནས་སུམ་ཅུ་སོ་གསུམ། ཡིན་ན་སོ་ལྔ་ཡིན་ན་གཅིག་ལོན་ན་དེ་ནི pass རེད་བ། ཡིག་ཚད་འཕྲོད་རེད་བ།

མགོ་ལ་སེམས་ཅན་ཁུར་ཆེན་སེམས་ཅན་གྱི་དོག་ཁྲེས་འཁྱེར་བསྡད་མཁན་བྱང་ཆུབ་སེམས་དཔའ་དེ་ཚོ་མགོ་ལ་སེམས་ཅན་ཁུར་ཆེན་འཁུར་བ་ཡི་སེམས་དཔའ་མཆོག་རྣམས་བྱང་ཆུབ་སེམས་དཔའ་དེ་ཚོ་དལ་གྱིས་འགྲོ་མི་མཛེས་དལ་པོ་བྱས་ནས་འགྲོ་ཡས་དེ་ནི་མཛེས་པོ་ཡོད་མ་རེད། རེད་བ་སེམས་ཅན་ལ་སྡུག་བསྔལ་ཡོད་རེད་དཀའ་ངལ་ཡོད་རེད་ད་འདི་བལྟས་ཟེར་དཀའ་ལས་བརྒྱབ་ནས་རྒྱུག་དགོས་རེད་ཟེར་བ་རེད་ད།

ཆོས་ཡག་པོ་ཤེས་ཡ་ཨ་ནི་མ་འོངས་པར་སྤུ་གུ་དེ་ཅིག་སེམས་པ་བཟང་པོ་ཆགས་ཡ་དང་མི་བཟང་པོ་ཆགས་ཡ་དང་ཨ་ནི་ཅིག་མི་སྐྱིད་པོ་བྱས་སེམས་པ་སྐྱིད་པོ་ཆགས་ཡ་དེ་ལ་ཡ་ཚང་མས་འབད་བརྩོན་བྱས་བསྡད་ཀྱི་ཡོད་རེད་བ་བྱས་ཙང་ངས་དེ་འདྲ་དེ་ང་ཚོ་དེ་སློབ་གྲྭ་དུ་བྱས་ནས་ང་ཚོས་དར་ནང་གི་སློབ་གྲྭ་ཚུགས་བསྡད་པའི་སྐབས་དུས་ལ་ཕ་མ་མང་ཆེ་སྤུ་གུ་དང་པོ་སློབ་གྲྭ་བཅུག་དུས་ང་ཐུག་གི་ཡོད་རེད་ང Administration གི་དེ་འདྲ Admission གི་དེ་འགན་དེ་འཁྱེར་བསྡད་ཀྱི་ཡོད་རེད་བྱས་ཙང་ཁོ་རང་ཚོ་སྐད་ཆ་དྲིས་དུས་ཚང་མའི་རེ་བ་དེ་ལ་ཡ

ཐུབ་ཀྱི་མི་འདུག་བྱས་ཙང་ཕ་མ་ཚོ་གིས་ང་ཚོ involve དགོས་ཡ་དེ་གལ་ཆེན་པོ་འདུག་ནམ་རྒྱུན་ཡང་ནས་བསྐྱར་དུ་ང་ཚོ་ཕ་མའི་ཚོགས་འདུ་ཚོགས་ཡ་རེད་ཕ་མའི་བསམ་འཆར་ཉན་ཡ་འདི་མང་པོ་བྱེད་ཀྱི་ཡོད་རེད་ད་ཕ་མ་ཚོ་མཁྱེན་དགོས་རེད་འདི་དཔེ་མི་སྲིད་པའི་ཕན་ཐོགས་ཆེན་པོ་འདུག་མ་འོངས་པ་ད་དེ་འདྲས་ཀྱི་ཕ་མ་འདི་གི་སྤུ་གུ་མཉམ་དུ་རྦད་དེ་གཤིབས་ནས་བསྡད་ཀྱི་ཡོད་རེད་ང་ཚོའི་དེ་ལ་ཡ་སློབ་གྲྭ་ཡོང་པའི་སྐབས་དུས་ང་རང་ཅིག་ཡིན་ན་ཕར་ཕྱོགས་བསྡད་ཀྱི་ཡོད་རེད་སྐབས་རེ་སྐབས་རེ་ཐུག་གོ་མ་རྒན་རྒན་ལགས་ཁོང་ཚོ་དེ་ཆུ་ཚོད་ཁ་ཤས་ཤིག་མ་གཏོགས་ཐུག་ཐུབ་ཀྱི་ཡོད་མ་རེད་བ་བདུན་ཕྲག་གཅིག་ལ་ཐེངས་པ་ཅིག་རེད་བྱས་ཙང་ཕ་མས་ཉི་མ་རྟག་པར་སྤུ་གུ་ཐུག་དུས་སྤུ་གུ་གི་སྐྱོན་དང་དགེ་དང་དཀའ་ངལ་ག་བ་འཕྲད་འོག་ཏུ་ཕ་མས་ཡག་ཤོས་ཧ་གོ་གི་རེད་བ

ང་ཚོ་དམངས་གཙོ་ལ་འཐབ་རྩོད་གཅིག་གིས་བྱས་མེད་བ། དམངས་གཙོ་གི་ཉམས་མྱོང་གཅིག་ག་མེད་བ། ཤེས་ཡོན་ཕལ་ཆེར་མང་ཆེར་ལ་ད་དྲང་པོ་བཤད་ན་ད་མང་ཆེར་ཞིག་གོ་ད་ཡོད་མཁན་ཡོད་ཀྱི་རེད་ད་མང་ཆེར་ལ་དམངས་གཙོ་གི་འགྲོ་ལུགས་ཁོ་རང་གིས་ད་ཤེས་ཀྱི་མེད་བ། དེ་མེད་དུས་ད་དེ་ང་ཚོ་བོད་པ་གཅིག་པུ་གི་དཀའ་ངལ་མ་རེད་ག་བ་ཡིན་ཟེར་དཀའ་ངལ་གྱིས་དཀའ་ངལ་རེད་འདི་ཆགས་བསྡད་ཡོད་རེད། དཔེར་ན་ག་རེ་རེད་ཟེར་ན་འདུག་ད་ཡིན་དུས་དམངས་གཙོའི་ནང་ལོགས་ལ Rights and Duties ཐོབ་ཐང་དང་འགན་ཟེར་དེ་གཉིས་ཀ། དེ་རིང་དགོང་དག་ང་དང་ཆོས་ཚོགས་གཅིག་ལ་ཕྱི་རྒྱལ་ཨ་མི་རི་ཀའི་ཆོས་ཚོགས་གཅིག་ལ་བཤད་ཁ་སྒྲོག་གི་དུས་དུས་ང་དེ་གཅིག་བཤད་སྒུག་ཡོད། ཐོབ་ཐང་དང་འགན་ཟེར་གཉིས་ཀ་གལ་ཆེན་པོ་བརྩི་དགོས་རེད། Right and duty are the two sides of the same coin། སྒོར་མོ་གཅིག་གི་ངོས་གཉིས་པོ་དེ་ནང་བཞིན་ཟེར་དགོས་རེད། ཡིན་ན་ཡང་ང་ཚོ་འཛམ་བུ་གླིང་ནང་ད་ལྟ་མང་པོ་ཆེ་གི་ཐོབ་ཐང་ཁོ་རང་རྩོད་མཁན་ཞིག་མ་གཏོགས་ཀྱི། ཚོང་པ་གི་ཐོབ་ཐང་ཞིང་པ་གི་ཐོབ་ཐང་ཆབ་སྲིད་པའི་ཐོབ་ཐང་བུད་མེད་ཀྱི་ཐོབ་ཐང་མི་འདུག་ལབ་ནས་སྐད་འབོད་རྒྱབ་བསྡད་མཁན་རྐྱང་རྐྱང་མ་གཏོགས་ཀྱི། རེད་བ་འདི་ང་ཚོའི་འགན་རེད་ཟེར་བྱས་ནས་ཡོང་མཁན་མི་འདུག་བ་དེ། དེ་མི་འགྲོ་ས་རེད་དེ། ཇི་སྟེ་ང་ཚོར་དེའི་སྐྱོན་ཞིག་ཡོད་རེད་དེ་འདྲའི་དངོས་གནས་བྱུང་བྱུང་བྱུང་ན་ང་ཚོ་གི་དེ་དམངས་གཙོ་གི་གོ་རྟོགས་འདི་ཚོ། རེད་བ། ད་ང་ཚོ་བོད་པའི་གི་ད་ལྟ་ལག་བསྟར་བྱས་དེ་གི་འཚེ་མེད་ཞི་བའི་གི་གོ་རྟོགས་འཚེ་མེད་ཞི་བའི་གོ་རྟོགས་ང་ཚོར་དཔེ་སྐྱོ་བོ་ཡིན་གྱི་རེད་ངའི་སེམས་པར། འཚེ་མེད་ཞི་བ་ཟེར་དུས་ཕར་འཚེ་བ་མེད་པ་ཙམ་ལ་བྱེད་དགོས་མ་རེད་བ། སྙིང་རྗེ་གཞིར། ཨིན་ཇི་སྐད་མ་གསུངས་ན Non-violence is not just absence of violence, it is a dynamic force།

དཔེ་དཀའ་ངལ་ཆེན་པོ་བྱས་ནས་རག་རྒྱུ་རྐྱང་རྐྱང་རེད་བ། ད་ང་ཚོ་དེ་འདྲའི་ལས་སླ་བོ་བྱས་ནས་རག་བསྡད་ཡོད་རེད། གཅིག་ནས་དེ་རེད་གཉིས་ནས་ད་ད་ནང་ང་ཚོ་རང་དབང་མེད་དུས་ཨེ་ནི་འགན་མ་ཁྱེར་ནས་སྐད་ཆ་མང་པོ་བཤད་ན་དེ་ལ་བདག་པོ་རྒྱབ་མཁན་དེ་གཅིག་གཅིག་དེ་ཁྲིམས་གཅོད་མཁན་གང་ཡང་ཡོད་མ་རེད་ཨེ་ནི་འགན་མ་ཁྱེར་ནས་ལབ་བཞག་རེད་དེ་འདྲའི་འདྲ་མི་འདྲ་ཡོང་གི་འདུག་བ་ད་དེ་རྒྱུ་མཚན་མང་པོ་ཡོད་རེད་ངས་འདི་བཤད་དགོས་མི་འདུག་དེ་བྱས་དུས་ཡིན་ན་ད་ང་ཚོ་མང་ཆེ་འདི་གི་བསམ་བློ་མ་ནོར་བ་བྱས་ནས་ཡག་པོ་བྱེད་གི་ཡིན་ན་གོ། ང་ཚོ་བོད་པ་འདི་ད་ཆོལ་ཁ་གསུམ་ག་ནས་ཡིན་ན་དང་པོ་ཁོ་རང་བསམ་བློ་ག་རེ་བཏང་དགོས་ཟེར་ན། ཨ་མདོ་ཡིན་ན་ཡང་བོད་པ་རེད། དབུས་གཙང་ནས་ཡིན་ན་བོད་པ་རེད། མདོ་སྟོད་ནས་ཡིན་ན་བོད་པ་རེད་བསམ་པ་དང་པོ་དེ་ཁོ་རང་ང་ཚོ་བོད་པ་ཡིན་བསམ་པའི་བསམ་བློ་འདི་ཁེལ་དགོས་རེད། དེ་ཁེལ་སོང་ན་རྙོག་དྲ་ཁོ་རང་ཉུང་དུ་ཕྱིན་ས་རེད། ང་ཚོ་བོད་པ་གཅིག་གིས་ལབ་གི་འདུག་བ་ཟེར་ལབ་ན། གཅིག་པ་ཡིན་པ་དེ་བསམ་བློ་སླེབས་ས་རེད་བ་དེ་མིན་པ་གཅིག་དབྱེ་བ་བྱས་ནས་ལབ་ན།